ཆོས་མ་གྲུབ་པས་ནི་དགུ་ཡི་ནང་གི། ཡང་དག་གཉིས་པོ་ལ། གཞི་མ་གྲུབ་མི་མཐུན་དཔེར་བཟུང་ན་ལྡོག་ཁྱབ་མི་གྲུབ། ལྡོག་ཁྱབ་མི་གྲུབ་པ་ནི་དཔེ་དོན་དུ་མི་སྦྱོར་བའི་དོན་ཏོ། དགུ་པོ་འདི་དག་རྗེས་སུ་འགྲོ་ལྡོག་འོག་ཐུག་ཚེ་འདི་དག་ཀྱང་རྟགས་དང། དེ་ཡང་གཞན་དོན་ངག་གི་དོན་ཡང་ཚེ་རྒོལ་ཕྱི་རྒོལ་གཉིས་ཀ་ལ་འོ་ད་དེ་རེད་ཞེས་ཡ། དེའི་ཕྱིར་ད་འདིར་མ་གཅིག་སྦྱར་ཞོག་དང། དེ་ཡང་བསྟན་ཚུལ་མི་རིགས་ཕྱོགས་ལ་མ་གཏོགས་མཚང་གི་ཐུག་ཚེ་ཟེར་ན་སྐྱོན། ཟེར་ན་བརྗོད་པ་གང་ཞིག་གཉིས་ཀ་ལ་ངེས་པར་གྲུབ་པ་དེ་ཁོ་ན་ལ། འདི་ལུང་འདི་དྲང་དགོས་ཡག་ག་རེ་དོན་དག་ལ་དྲང་དགོས་བྱུང་བ་རེད།

གང་ཡང་རུང་བ་ཐེ་ཚོམ་ཟ་བ་ལ་ནི་མ་ཡིན་ཟེར་ན་ལྡོག་ཁྱབ་ལ་ཐེ་ཚོམ་ཟ་ན་ལྡོག་ཁྱབ་གྲུབ་པ་མ་ཡིན་ནོ་གསུངས་འདུག་བ། དེའི་དོན་དག་ལ་ལུང་གི་དྲངས་སྔར་བ། ཐུགས་བཞེད། བརྗོད་པ་མ་ཡིན་ནོ་ཞེས་གསུངས་ཤིང་འོ་ན་ཅི་རིགས་པ་ཞེས་ཅིའི་ཕྱིར་སྨོས་ཤེ་ན་དང་སྒྲུབ་རྟགས་ཀྱིས་ཟེར་ནི་ཕྱོགས་ཆོས་ཅན། ཕྱོགས་ཆོས་རྒོལ་ཕྱི་རྒོལ་གཉིས་ཀ་དང་གཅིག་བྱས། གཅིག་བྱས། གང་རུང་དང་གང་རུང་གཅིག་མ་གྲུབ་པ་ཁོ་གཉིས་བྱས། ཐེ་ཚོམ་ཟ་བ་འདི་གསུམ་བྱས། འོ་ཆོས་ཅན་གཞི་མ་གྲུབ་པ་འདི་བཞི་བྱས། བདག་གིས་ནི།

ཁོ་ལ་བརྟན་བཞུགས་གྲ་མ་འཇུག་འོས་དོར་རྒྱ་དགེ་ལ་རྒྱག་པ་གྱིས་བརྟན་བཞུགས་འཇུག་འོས་དོར་གཅིག་རེད་བསྟན་རྒྱ་ཆེ་མི་འདི་བྱེད་བ་རོམ། ཕ་ཡུལ་དྲན་གྱི་ཡོད་ཟེར་རོ། འོ་ཐུགས་ཆེ། གཞི་མ་རེད་བ་ཕྱོགས་ཆོས་ཅན་དགུའི་རྗེས་སུ་འགྲོ་ལྡོག་གི་ཁྱབ་པ་ཁོ་གཅིག་གོ། གཉིས་ཀ་དང། གང་རུང་དང། ཐེ་ཚོམ་ཟ་བ་དང་མི་མཐུན་དཔེ་གཞི་མ་གྲུབ་པ་སེ་གཅིག་དང་ཐུགས་བརྩེ་མ་བཞི་བཞག་རྒྱུ་ཡོད། ཡོད་ན་བཞིའི་ནང་ནས་གསུམ་སྦྱར་གཅིག་མི་སྦྱར་སོ། འོ་ཇི་ལྟར་རིགས་པ།

ཕྱོགས་ཆོས་མ་གྲུབ་མཁན་ལ་ཆ་བཞག་པ་རེད་འགྲོ་བ་རེད་བ། འོ་དེ་དཔེ་ཁུད་ནས། དེ་བཞིན་དུ་དག་ཕྱོགས་ཆོས་ཅན་གཏན་ཚིགས་དགུའི་ནང་ལ་ལྡོག་ཁྱབ་མ་གྲུབ་མཁན་ཁོ་དག་དོན་ལ་སུ་སྦྱར་དགོས་རེད། འོ་ཐུགས་ཆེ། འོ་ཐུགས་ཆེ། ད་ཐ་མ་མི་སྦྱོར་བ་ག་རེ་རེད་ཟེར་ན་དེའི་རྒྱུ་མཚན་ཡང་སྒྲུབ་རྟགས་ལ་གཞི་མ་གྲུབ་པ་ཆོས་ཅན་དུ་བཟུང་ཆོས་ཅན་དུ་བྱས་ན་ཕྱོགས་ཆོས་མི་འགྲུབ་ཅེས། རེད་བ། སྒྲུབ་རྟགས་ལ་རེད་བ། དེས་མ་གཏོགས་ཟེར་བྱས་ནི་ཕ་གི་གཞན་དོན་སྐབས་ཀྱི་རྟགས་ཡང་དག་སྤྱི་ཙམ་པ་གསུངས་པ་རེད་དེ་ཡིན་ན་གཞན་དོན་སྐབས་ཀྱི་རྟགས་ཡང་དག་གང་ག་ལྷོད་ལྷོད་ཀྱིས་བསྒྱུར་བ་མ་རེད། གཞན་དོན་སྐབས་ཀྱི་སྒྲུབ་རྟགས་ཀྱི་དབང་དུ་བྱས་པ་རེད། དེ་ཡང་མ་གི་གཞན་དོན་སྐབས་ཀྱི་རྟགས་དེ་ཡང་སྒྲུབ་རྟགས་ཀྱི་དབང་དུ་བྱས་པ་སེམས་སོགས་སུ་བཤམས་འདོད་པ་ཅི་ཡང་མ་རེད་པས། འོ་དེ་ཅི་སྟེ། རྒྱུ་མཚན། གཞི་མ་གྲུབ་པ་ལ། ཕྱོགས་ཆོས་མི་འགྲུབ་ལ། གཞི་མ་གྲུབ་པ་མི་མཐུན་དཔེར་བཟུང་ན་ལྡོག་ཁྱབ། གྲུབ་པ་ལ་མི་གནོད་པའི་ཕྱིར་རོ།